ཨུ་རུ་སུས་ཡུག་ཀེ་རེན་གྱི་ཐོག་ལ་དམག་འཁྲུག་འགོ་བཙུགས་ཏེ་ལོ་གཉིས་འཁོར་གྱི་ཡོད་པའི་སྐབས་འདིར། ནུབ་ཕྱོགས་ཡུལ་ཁག་གི་ཆེས་མཐོའི་དབུ་ཁྲིད་ཁག་ཅིག་ཡུག་ཀེ་རེན་ལ་གདུང་སེམས་མཉམ་སྐྱེད་བྱ་རྒྱུར་ཁེ་ས་དྲན་གསོའི་མཛད་སྒོའི་ནང་ལ་མཉམ་ཞུགས་གནང་བཞག་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱུན་ལས་ཁང་གི་ཚོགས་གཙོ་ལྕམ་ཨུར་སུ་ལ་བྷན་ཏོར་ལེ་ཡེན་མཆོག་དང་ད་ག་ནང་བཞིན་ཨི་ཏི་ལིའི་སྲིད་བློན་ལྕམ Giorgia Meloni སྦེལ་ཇམ་གྱི་སྲིད་བློན་སྐུ་ཞབས Alexander De Croo མཆོག་དང་ཀ་ན་ཏའི་སྲིད་བློན་སྐུ་ཞབས Justin Trudeau རྣམས་པོ་ལན་ནས་མེ་འཁོར་ཞིག་གི་ནང་ལ་མཚན་མོ་མཚན་གང་ཕེབས་བསྐྱོད་གནང་སྟེ་ཞོགས་ཀས་རྒྱལ་ས་ཀིབ་ཏུ་ཕེབས་འབྱོར་གནང་ཡོད་པ་དང། ལྕམ་ཨུར་སུ་ལ་བྷན་ཏོར་ལེ་ཡེན་མཆོག་རྒྱལ་ས་ཀིབ་ཀྱི་ནང་ལ་ཕེབས་འབྱོར་གནང་མ་ཐག་པའི་རྗེས་ལ་དྲ་ལམ་གྱི་འཕྲིན་ལམ་ཨེག་སི་ཐོག་ལ་ང་ཚོ་ནུབ་ཕྱོགས་པ་ཚོས་ཡུག་ཀེ་རེན་ལ་རྒྱབ་སྐྱོར་ཆ་ཚང་བྱེད་ཀྱི་ཡོད་ཡུག་ཀེ་རེན་ལ་ཨུ་རུ་སུའི་དཔུང་རྒོལ་འདིའི་ནང་ལ་རང་དབང་མ་ཐོབ་བར་དུ་ང་ཚོས་དཔལ་འབྱོར་དང། དམག་དོན་སོགས་གང་ཅིའི་ཐོག་ནས་རྒྱབ་སྐྱོར་རོགས་རམ་མུ་མཐུད་བྱ་རྒྱུའི་ཆོད་སེམས་བརྟན་པོ་བཙུགས་ཡོད་གསུངས་ཡོད་འདུག་ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་རྣམས་ལ་ཕེབས་བསུ་ཞུ་རྒྱུར་ཁེ་ས་རྒྱལ་ས་ཀིབ་ཀྱི་མེ་འཁོར་གྱི་བབས་ཚུགས་ཀྱི་ཉེ་འཁྲིས་སུ་ཡོད་པའི་ཡུག་ཀེ་རན་གྱི་ཧོས་ཏོ་མེལ་གནམ་ཐང་དུ་ཕེབས་བསུའི་མཛད་སྒོ་ཞིག་གོ་སྒྲིག་གནང་ཡོད་པ་དེའི་སར་ཡུལ་དེའི་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཡུག་ཀེ་རན་གྱི་དམག་འཁྲུག་འདིའི་ནང་ལ་ཡུག་ཀེ་རན་ལ་རྒྱལ་ཁ་ཐོབ་ཀྱི་རེད་མི་དཀྱུས་མ་ཞིག་གིས་འདི་འདྲའི་དམག་འཁྲུག་དེ་མཇུག་སྒྲིལ་བྱེད་འདོད་བྱེད་ཀྱི་རེད། ཡིན་ན་ཡང་ང་ཚོས་ཡུ་ཁི་རེན་ཡུལ་ལུང་འདིའི་མིང་མིང་མེད་དུ་འགྲོ་རུ་འཇུག་རྩིས་མེད། ང་ཚོས་རང་དབང་གི་ཆེད་དུ་འཐབ་རྩོད་བྱེད་ཀྱི་ཡོད་པས་ད་ཕྱིན་རང་དབང་ཟེར་བའི་ཚིག་དེ་ཡུ་ཁི་རེན་དང་འབྲེལ་བ་ཡོད་པ་ཞིག་ཆགས་ཀྱི་རེད་ཅེས་གསུངས་བཞག་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞིའི་ཐོ་རེངས་ལ་དམིགས་བསལ་གྱི་དམག་འཁྲུག་ཟེར་བ་དེ་འགོ་འཛུགས་བྱས་པའི་སྐབས་ལ་མི་མང་པོ་ཞིག་གིས་དམག་འཁྲུག་དེ་ཉིན་ཤས་ཀྱི་ནང་ལ་མཇུག་སྒྲིལ་བྱེད་པའི་རེ་འདུན་བྱས་ཡོད་ཀྱང། ཡུཀ་རེན་གྱི་དམག་མི་ཚོས་སྙིང་སྟོབས་ཆེན་པོའི་ཐོག་ནས་ཕར་རྒོལ་བྱས་ཏེ་ཨུ་རུ་སུས། ཨུ་རུ་སུས་རང་ཉིད་ཀྱི་དམག་མི་རྣམས་གྲོང་ཁྱེར་ཀིབ་དང་ཁར་ཀིབ་སོགས་ནས་ཕྱིར་འཐེན་བྱེད་དགོས་བྱུང་སྟེ་ཨུ་རུ་སུ་ངོ་གནོང་དགོས་པ་ཞིག་བྱུང་ཡོད་པ་རེད། དམག་འཁྲུག་འགོ་ཚུགས་པའི་དྲན་གསོའི་མཛད་འཆར་གྱི་ཁོངས་ལ། ཡུ་རོབ་ཀྱི་དབུ་ཁྲིད་ཚོ་ཨུ་རུ་སུའི་དམག་མིས་གཞེས་ནིང་མི་གསོད་ཁྲག་སྦྱོར་གྱི་ལས་འགུལ་གདུག་པ་ཅན་བྱེད་ས་གྲོང་ཁྱེར་སྦུ་ཀར་གཟིགས་སྐོར་ལ་གདན་ཞུ་གནང་བ་སོགས་བྱས་ཏེ་ཉེས་མེད་ཞི་བའི་མི་མང་འདས་པོ་དེ་རྣམས་ལ་མྱ་ངན་གུས་འདུད་ཞུས་བཞག། ཡུཀ་རེན་གྱིས་སྔ་ལོའི་དབྱར་དུས་སུ་ཨུ་རུ་སུའི་ཐོག་ལ་ཕར་རྒོལ་ནུས་ཤུགས་ཐོན་པ་ཞིག་བྱས་ཏེ་དགྲ་བོ་ཆམ་ལ་ཕབ་རྒྱུའི་རེ་འདུན་བྱས་ཡོད་ཀྱང་དམིགས་ཡུལ་དེ་དག་འགྲུབ་རྒྱུར་ལམ་ལྷོང་བྱུང་མེད་པ་དང། ཨུ་རུ་སུས། རྒྱལ་ནང་དུ་དྲག་ཆས་གོ་མཚོན་གྱི་ཐོན་སྐྱེད་ལ་སྤར་ཆ་བྱས་པ་དང། ཨི་རན་དང་བྱང་ཀོ་རི་ཡ་སོགས་ནས་གོ་མཚོན་ལག་ཆ་ནང་འདྲེན་བྱས་པ་སོགས་བྱས་ཏེ་རང་ཉིད་ཀྱི་དཔུང་ཤུགས་ཆེ་རུ་བཏང་ཡོད་པའི་སྐབས་འདིར། ནུབ་ཕྱོགས་ཡུལ་ཁག་ཚོས་ཡུག་ཀེ་རན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་དུས་ཐོག་ལ་བྱེད་མ་ཐུབ་པའི་རྐྱེན་གྱིས་ཡུག་ཀེ་རན་གྱི་གྲོང་ཁྱེར་ཨབ་དེབ་ཀ་ཨུ་རུ་སུར་ཤོར་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཨ་མི་རི་ཀའི་བྷའི་ཏན་སྲིད་གཞུང་གིས་ཡུག་ཀེ་རན་ལ་ཉེ་བར་མཁོ་བའི་དཔལ་འབྱོར་གྱི་རོགས་རམ་ཌོ་ལར་ཐེར་འབུམ་དྲུག་ཅུ་གནང་རྒྱུའི་གྲོས་འཆར་དེར། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་འོག་མའི་ཕྱོགས་འགལ་སྤྱི་མཐུན་ཚོགས་པས་རྒྱབ་སྐྱོར་མ་བྱས་པར་ལས་བསྡད་ཡོད་པ་དང། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་མི་ཡུལ་གྲུ། Hungary། ཡིས་ཐོག་མར་ངོ་རྒོལ་བྱེད་མིན་ལ་མ་ལྟོས་པར་མཐའ་མཇུག་ཏུ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཡུག་ཀེ་རན་ལ་དཔལ་འབྱོར་གྱི་རོགས་རམ་ཌོ་ལར་ཐེར་འབུམ་ལྔ་བཅུ་ང་བཞི་སྤྲད་རྒྱུར་མང་མོས་ཀྱིས་ཐག་གཅོད་བྱུང་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་བྷའི་ཏན་མཆོག་གིས་ཨ་མི་རི་ཀས་ཡུ་ཀེ་རེན་ལ་དགོས་ངེས་ཀྱི་རོགས་རམ་དེ་དག་དུས་ཐོག་ལ་སྤྲད་མ་ཐུབ་པའི་རྐྱེན་གྱིས་ཡུ་ཀེ་རེན་གྱི་གྲོང་ཁྱེར་ཨབ་དིབ་ཀ་ཨུ་རུ་སུར་ཤོར་ཡོད་ལུགས་གསུངས་ཡོད་པ་དང། རིང་ཚད་ཀི་ལོ་མི་ཊར་ཆིག་སྟོང་ལྷག་ཡོད་པའི་ཡུ་ཀེ་རེན་དང་ཨུ་རུ་སུའི་དབར་གྱི་ས་འབྲེལ་གྱི་དམག་སར་དེང་སང

ཨོ་དེ་སའི་མངའ་ཁུལ་གྱི་སྤྱི་ཁྱབ་སྐུ་ཞབས་ཨོ་ལེ་ཀི་པར་གྱིས་དྲ་ལམ་གྱི་འཕྲིན་ལམ X ཐོག་ལ་བཀོད་པའི་གནས་ཚུལ་ལྟར་བྱས་པ་ཡིན་ན། ཨུ་རུ་སུས་ཁེ་ཉིན་གཟའ་པ་སངས་ཀྱི་ཕྱི་དྲོ་གྲོང་ཁྱེར་དེའི་མི་མང་གི་སྡོད་ཁང་ཞིག་གི་ཐོག་ལ་གཏོར་རྒོལ་བཏང་སྟེ་བུད་མེད་གསུམ་གྱི་ལུས་ལ་ཚིག་སྐྱོན་ཤུགས་ཆེ་བྱུང་ཡོད་པ་དང། སྲོག་སྐྱོབ་ལས་མི་ཚོས་ཁང་པ་དེའི་ས་རོ་རྡོ་རོའི་འོག་ནས་གསོན་པོར་ལྷག་ཡོད་སྲིད་པའི་མི་རྣམས་འཚོལ་ཞིབ་བྱེད་མུས་ཡིན་འདུག། ཤར་ཕྱོགས་ཡུ་ཀེ་རེན་གྱི་མངའ་སྡེ་དོ་ནི་ཏེས་ནང་ལ་ཨུ་རུ་སུའི་དམག་མིར་གདོང་ལེན་བྱེད་མཁན་ཡུ་ཀེ་རེན་གྱི་དམག་མི་ཚོས་ཁོང་ཚོར་གོ་མཚོན་ལག་ཆ་ཉུང་དྲགས་པའི་དཀའ་ངལ་འཕྲད་ཀྱི་ཡོད་པས་ནུབ་ཕྱོགས་ཡུལ་ཁག་ཚོས་མེ་རྫས་ལ་སོགས་པའི་དྲག་ཆས་གོ་མཚོན་གྱི་རོགས་རམ་སྤྲད་དགོས་པའི་འབོད་སྐུལ་ནན་ཆེ་གནང་འདུག་དཔེར་ན་ཆ་བཞག་པ་ཡིན་ན་རང་ལོ་ཉི་ཤུ་རྩ་བདུན་ཡིན་པ་ཡུ་ཀེ་རེན་གྱི་མེ་སྒྱོགས་རུ་ཁག་གི་འགོ་ཁྲིད་ཝོ་ལོ་ཏི་མེ་ཡར་གྱིས་དམག་ས་ནས་དྲ་ལམ་གྱི་ཐོག་གནས་ཚུལ་ཞིག་གཏོང་བའི་སྐབས་ལ་དགྲ་བོའི་དཔུང་དམག་རྣམས་ང་ཚོའི་དམག་མིའི་ཐོག་ལ་མཆོངས་ཡོང་དུས་ང་ཚོའི་དམག་མིར་གོ་མཚོན་ལག་ཆ་མེད་པར་སོང་ཙང་ང་ཚོའི་དམག་མི་མང་པོ་ལ་སྲོག་སྐྱོན་ཡོང་གི་འདུག་ཅེས་དང། ཡང་རང་ལོ་བཞི་བཅུ་ཞེ་ལྔ་ཡིན་པའི་སྡེ་ཚན་གཞན་ཞིག་གི་དམག་དཔོན Oleksandr གྱིས་དྲ་ལམ་གྱི་ཐོག་ང་ཚོའི་དམག་མི་རྣམས་སྲུང་སྐྱོབ་བྱ་རྒྱུར་ང་ཚོར་མེ་རྫས་དེ་ངེས་དགོས་ཀྱི་འདུག་ཅེས་གསུངས་འདུག་ཡུ་ཀེ་རེན་གྱི་དམག་འཁྲུག་དེས་ད་ཆ་ཨུ་རུ་སུའི་ལྷོ་ཕྱོགས་སུ་ཡང་ཁྱབ་བརྡལ་དུ་ཕྱིན་ཡོད་འདུག་ཨུ་རུ་སུའི་ལྷོ་ཕྱོགས་ཀྱི་མངའ་སྡེ Lipetsk གི་སྤྱི་ཁྱབ Igor ཨར་མ་ཏཱ་མོབ་ཀྱིས་དྲ་ལམ་གྱི་འཕྲིན་ལམ X ཡི་ཐོག་ལ་གནས་ཚུལ་ཞིག་སྤེལ་ཡོད་པ་དེའི་ནང་ལ་མི་མེད་འཕུར་འཁོར Drone ཞིག་གིས་ལིབ་ཏེས་ཀྱི་ངར་ལྕགས་ཀྱི་བཟོ་གྲྭ་ཞིག་གི་ཐོག་ལ་གཏོར་སྐྱོན་བཏང་ཡོད་པ་དེའི་རྐྱེན་གྱིས་བཟོ་གྲྭ་དེར་མེ་སྐྱོན་ཆེན་པོ་ཞིག་བྱུང་སོང་ཅེས་བཀོད་ཡོད་འདུག་ཨུ་རུ་སུའི་རང་དབང་གི་གསར་འགྱུར་ལས་ཁང། མི་ཌི་ཡ་ཛོ་ན་ཡིས་བཤད་ཡག་བྱས་པ་ཡིན་ན་ནོ་བ་ལིབ་ཏེས་ལྕགས་ཀྱི་བཟོ་གྲྭ་དེ་ནི། ཨུ་རུ་སུའི་ངར་ལྕགས་ཀྱི་བཟོ་གྲྭ་ཆེ་ཤོས་དེ་ཡིན་པ་དང་བཟོ་གྲྭ་དེར་མེ་སྐྱོན་ཆེན་པོ་ཞིག་བྱུང་བའི་འདྲ་པར་ཁག་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་མཐོང་རྒྱུ་བྱུང་ཡོད་འདུག་ཨུ་རུ་སུའི་རང་དབང་གི་དྲ་ལམ་དེས་མུ་མཐུད་དེ་བཤད་གསལ་ལ། ཨུ་རུ་སུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉི་ཤུ་རྩ་གསུམ་གྱི་ལོར་ཡུག་ཀེ་རེན་གྱི་ནང་ལ་བརྒྱབ་པའི་དམག་འཁྲུག་དེའི་ནང་ལ་ཡུལ་དེའི་དམག་མི་བདུན་ཁྲི་ལྔ་སྟོང་ལ་དུས་མིན་གྱི་སྲོག་སྐྱོན་དང། དམག་མི་ཆིག་འབུམ་ཉིས་ཁྲི་ཙམ་ལ་རྨས་སྐྱོན་བྱུང་ཡོད་པ་དང་དམག་འཁྲུག་དེའི་ནང་ལ་དུས་ད་ལྟ་ཡང་ཉིན་ལྟར་ཨུ་རུ་སུའི་དམག་མི་བརྒྱ་དང་ཉི་ཤུ་ཙམ་ལ་སྲོག་སྐྱོན་ཡོང་གི་ཡོད་པ་བཤད་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་དབྱངས་ཅན་ཡིན།